སྔོན་དུས་རྒྱུན་གང་ཟག་ལ་མི་རྟོན་ཆོས་ལ་རྟོན། གང་ཟག་ཁོའི་ཆོས་ཁོ་དང་གང་ཟག་ཁོ་ཡི་ནང་མའི་ཁོའི་ཆོས་ཁོ་ལེགས་པ་ཡིན་ན་ཆོས་དེ་ལ་རྟོན་དགོས་པའི་དམངས་པ་གང་ཟག་དེ། རྣམ་འགྱུར་དགའ་བདེ་དང། བཞིན་རས་མཛེས་པོ་དང་དེ་འདྲ་མིན་ན་ཡང་གང་བྱེད་ཀྱི་མེད་པར་ཁོའི་ཆོས་ཁོ་ལ་རྟོན་ཆོག། ཆོས་ཁོའི་ནང་ནས་ད་ཆོས་ལ་རྟོན་པ་ཡིན་ན་འོ་ན་དེ་ཚིག་དང་དོན་གཉིས་ཀྱི་ནང་ནས་ག་རེ་རྟོན་དགོས་པ་གསུངས་ན་དོན་ལ་རྟོན་ཚིག་ལ་མི་རྟོན་དོན་ལ་རྟོན།

རྣམ་ཤེས་ལ་མི་རྟོན་ཡེ་ཤེས་ལ་རྟོན། རྣམ་ཤེས་ཀྱི་ངོར་སྒོ་ལྔ་དབང་ཤེས་ལྔའི་འཛིན་ཚུལ་ལྟར་ཡིད་ཆེས་མོས་པའི་ཡེ་ཤེས་འཕགས་པའི་མཉམ་གཞག་ཡེ་ཤེས་ཀྱི་གཟིགས་པ་ལྟར་དེ་ནི་རྟོན་དགོས་པའི་ཟེར་བའི་ཆོ་འོ་དེ་འདྲ་རྟོན་བཞིའི་སྔགས་གོ། རྟོན་བཞིའི་བཤད་པ། རྟོན་པ་བཞིའི་སྐབས་སུ་སྔར་ལྟར་གསུངས་པའི་དེ་བཞིན་དུ་བྱའོ། འཛིན་ན། སྤུ་སྐྲ་དང་སེན་མོ་འདྲེས་ཀྱང། ཆོས་ལ་མ་གུས་པའི་ཉེས་པར་བཤད་དོ། ཉེས་བྱས་དེ་གསུམ་ནི་རིམ་པ་ལྟར་ལྟ་བ་ངན་པ་སྤོང་བ། ཐོས་པ་ལ་སྦྱོར་བ། དགེ་བ་བསྡུས་པའི་བླ་མའི་རིམ་གྲོ་བྱ་བ་ལས་ཉམས་པ་དང། ཡི་གེ་རྟོན་གྱི་དོན་ནི་ཆོས་སྨྲ་བ་ལ་ཁྱད་དུ་གསོད་པའི་དོན་དུ་ཚིག་འབྲུ་ལ་བརྟེན་པར་འགྲེལ་པ་གསར་མས་བཤད་དོ། ཟེར་ད་ནི། ཡི་གེ་རྟོན་གྱི་དོན་ནི་ཆོས་སྨྲ་བ་ལ་ཁྱད་དུ་གསོད་པའི་དོན་དུ། ཚིག་འབྲུ་ལ་བརྟེན་པར་འགྲེལ་པ་གསར་མས་བཤད་དོ།

སེམས་ཅན་དོན་བྱེད་དང་འགལ་བ་ལ་གཉིས། དོན་བྱ་བའི་ཡུལ་སྤྱི་དང་འབྲེལ་བ། བྱེ་བྲག་དང་འབྲེལ་བའོ། དང་པོ་ལ་གཉིས་ལས། དོན་མི་སྒྲུབ་པ་ནི་དགོས་པའི་གྲོགས་སུ་འགྲོ་མི་བྱེད་ཞེས་པ་སྟེ། བྱ་བ་གཏན་ལ་འབེབས་པ་ནི། བྱ་བ་གཏན་ལ་འབེབས་པ་ནས་བསོད་ནམས་བྱེད་པའི་བར་བརྒྱད་ལ་ཟེར་ད། བྱ་བ་གཏན་ལ་འབེབས་པ་ནི་བསོད་ནམས་བྱེད་པའི་བར་བརྒྱད་ལ། སེམས་གཉིས་ཀྱིས།

གྲོགས་སུ་མི་འགྲོ་ན། སེམས་གཞན་གཉིས་ཀྱིས་གཉིས་ཀྱིས་ནི་ཉོན་མོངས་ཅན་མིན་པའོ། དེ་ལས་གཞན་རྣམས་ནི་སྔར་བཤད་པ་ལྟར་ཡིན་ལ། ཡང་དག་པའི་ཐ་སྙད་ནི་ཡུལ་སོ་སོའི་སྐད། ཡུལ་སོ་སོའི་སྐད་ཀྱི་ཐ་སྙད་མི་ཤེས་པ་ལ། ཐ་སྙད་མི་ཤེས་པ་ལ་དེ་སློབ་པར་གྲོ་ལུང་པས་ཐ་སྙད་མ་ཤེས་ཀྱང་དེ་ལ་སློབ་པ་བྱེད་དགོས་ཐ་སྙད་གྲོ་ལུང་པས་བཤད་དོ། མ་བྱས་ཀྱང་རྟེན་གྱི་སྒོ་ནས་ཉེས་པ་མེད་པ་ནི་ན་བ་ད་ད་ནི་དང་པོ་ན་བ་དང་མི་ནུས་པ་དང། སྔར་གཞན་ལ་ཁས་བླངས་པ་དང་ནུས་པ་གཞན་ནུས་པ་གཞན་ལ་བཅོལ་བ་དང་དེ་བས་ཆེས་ལྷག་པའི་དགེ་ཕྱོགས་ལ་བརྩོན་པ་དང་རང་བཞིན་གྱིས་ཡིད་རྟུལ་ཞིང་ལུང་འབོགས་མི་མཁས་པ་སྟེ་ལྔའོ། ཟེར་ད་དེ་སྐད་དེ། མ་བྱས་ཀྱང་མ་བྱས་ཀྱི་རྟེན་གྱི་སྒོ་ནས་ཉེས་པ་མེད་པ་དེ་ལ་ལྔ། བྱ་བའི་སྒོ་ནས་གནོད་པ་དང་ལྡན་པ་དང་ཆོས་དང་མི་ལྡན་པ། མི་རིགས་པའི་བྱ་བ་སྟེ་གཅིག་གོ། བྱ་བའི་སྒོ་ནས་ནི་གནོད་པ་དང་ལྡན་པ། ཆོས་དང་མི་ལྡན་པ་མི་རིགས་པའི་བྱ་བ་སྟེ་གཅིག་གོ། ཡུལ་གྱི་སྒོ་ནས་ནི་གྲོགས་འཚོལ་བ་རང་གིས་བྱེད་ནུས་པའམ་བྱེད་པའི་མགོན་དང་རྟེན་ཡོད་པའོ། དགོས་པའི་སྒོ་ནས་ནི་ཐབས་དེས་འདུལ་བར་འདོད་པ་དང་གཞན། ཆེས་མང་བའི་མནར་སེམས་སྲུང་བ་དང་དགེ་འདུན་གྱི་ནང་ཁྲིམས་སྲུང་བ་སྟེ་གསུམ་མོ།

ནི་མིག་གིས་ནི་ནི་རྒད་པོ་དེ་མཐོང་གི་མི་འདུག་ག་ནི། མ་བྱས་པར་རྟེན་གྱི་སྒོ་ནས་ཉེས་པ་མེད་པ་ནི་ལས་སྣང་ལྔ། བྱ་བའི་སྒོ་ནས་གནོད་པ་དང་ལྡན་ལྡན་པ་དང་ཆོས་དང་མི་ལྡན་པ་གཅིག་སྟེ། ཞེས་དྲུག་བཞི་ཡུལ་གྱི་སྒོ་ནས་གྲོགས་པ་འཚོལ་བ་དང་རང་གིས་བྱེད་ནུས་པ་བྱེད་པའི་མགོན་དང་རྟེན་ཡོད་པ། དགོས་པའི་སྒོ་ནས་ཐབས་དེས་འདུལ་བའོ། ཐབས་དེས་འདུལ་བར་འདོད་པ་དང་གཞན་ཆེས་མང་བའི

དང་པོ་ལ་གཉིས།
གཞན་ལ་རོགས་པ་བསྟེན་པའི་དགོས་པ་གང་ཞིག་བྱེད་ལ་རོགས་པ་མི་བྱེད་པ་དེ་ལ་གཟིགས་མི་འགྲོ། འོ་དག་ལ་དེ་ལ་གཟིགས་ཡོད་ན་ནི་གང་དང་པོ་ལ་གཉིས། དོན་མི་སྒྲུབ་པ་ནི་ཟེར། དོན་མི་སྒྲུབ་ནི་བྱ་བ་གཏན་ལ་འབེབས་པ་ནི།

གཏན་ནས་མི་བྱེད་པ་ནི་ལ་གྲངས་བྱ་བ་གཏན་ལ་འབེབས་པ་གཅིག་ལམ་དུ་འགྲོ་བ་གཉིས་སྐད་སློབ་པ་གསུམ་ཉེས་པ་མེད་པའི་ལས་མཐའ་བཞི། ལོངས་སྤྱོད་སྲུང་བ་དང་ལྔ། བྱེ་བ་འདུམ་པ་དང་དྲུག། དགའ་སྟོན་བདུན། བསོད་ནམས་བྱེད་པ་སྟེ་བརྒྱད་གང་རུང་ལ་དེ་རང་འབད། བསོད་ནམས་བྱེད། འདི་ནི་ལ་དེ་གསལ་པོ་དུ་མི་འདུག་གམ་མོ། བྱི་ལ། བསོད་ནམས་བྱེད་པ་སྟེ་བརྒྱད་ཇི་ལྟ་ཨ་ལ་ཡོད་ན་བྱ་བ་གཏན་ལ་མི་བྱེད་ན་དེའི་ཟུང་འཇུག་ཅི་ནུས་དགའ། ན་ནུས་དགའ། དོན་མི་སྒྲུབ་པ་ནི་གཟིགས་དགོས་པའི་གྲོགས་སུ་འགྲོ་མི་བྱེད། བྱ་བ་གཏན་ལ་འབེབས་པ་ནས་བསོད་ནམས་བྱེད་པའི་བར་བརྒྱད་ལ། བསོད་ནམས་བྱེད་པའི་བརྒྱད་སེམས། བྱེད་པའི་བར་བརྒྱད་ལ་སེམས་གཉིས་ཀྱིས་ས་ཐ་མི་ལ་ནུག་ཟེར་ནུག་བསོད་ནམས་བྱེད་པ་སྟེ་བརྒྱད་པོ་བརྒྱད་གང་རུང་ལ་གྲོགས་བྱེད་འོས་པའི་ཚེ་འོང་སྟེ་རང་ལ་སེམས་གཉིས་པོ་གོ་ནི་རང་ལ་ནུག་གོ་གྲོགས་བྱེད་འོས་པའི་ནི་ལ་སེམས་གོ་གསལ་པོ་མེད་གྲོགས་བྱེད་འོས་པའི་ཚེ་ཁོང་ཁྲོའམ་ལེ་ལོའི་དབང་གིས་གྲོགས་མ་བྱས་པ། བརྒྱད་ལ་སེམས་ཀྱིས་གྲོགས་སུ་མི་འགྲོ་ན་ཟེར་ན་ནུག། སེམས་གཉིས་ཀྱི་སེམས་གཉིས་པོ་གོ་དེ་བས། ཁོང་ཁྲོ་དང་ལེ་ལོའི་དབང་གིས་གྲོགས་སུ་མི་འགྲོ་ན་གྲོགས་མི་བྱེད་ན། གྲོགས་མི་བྱེད་ན། དགོས་པའི་གྲོགས་སུ་འགྲོ་བར་མི་བྱེད་པའི་ཉེས་བྱས་མྱི་བྱེད་དེ་མིང་ལ་དགོས་པའི་གྲོགས་སུ་མི་འགྲོ་འགྲོའི་ཉེས་བྱས་སུ་སེམས་གཉིས་ཀྱིས་གྲོགས་སུ་མི་འགྲོ་ནའོ་དགོས་པའི་གྲོགས་སུ་མི་འགྲོའི་ཉེས་བྱས་སུ་ཉོན་མོངས་ཅན་གྱི་ཉེས་བྱསའོ་དེ་ལ་མིང་ཉོན་མོངས་དེ་ཉེས་བྱས་དེ་ལ་དེ་སུ་དགོས་པའི་གྲོགས་སུ་འགྲོ་བར་མི་བྱེད་པའི་ཉེས་བྱས། ཨོ་དེ་རང་བྱས་སོ། ཉེས་བྱས་དགུ་དེ་བྱས། སེམས་གཞན་གྱིས་བྱས་ན་ཉོན་མོངས་ཅན་མ་ཡིན་པ། ནི་ལ་སེམས་དགུ་དེ་བ། ཁོང་ཁྲོ་དང་ལེ་ལོའི་དབང་གིས་བྱས་ན་ཉེས་བྱས་བྱས། ད་ཁོང་ཁྲོ་དང་ལེ་ལོ་མོངས་སེམས་གཞན་ལུང་མ་བསྟན་ལ་སོགས་པ་དང་དེ་འདྲ་གི་དབང་གིས་བྱས་ན་ཉེས་བྱས་མེད་ཟེར་གྱི། སེམས་གཞན་གྱིས་ནི་ཉོན་མོངས་ཅན་མིན་པ། དེ་ལས་གཞན་རྣམས་ནི་སྔར་བཤད་པ་ལྟར་ཡིན་པས་ཡང་དག་པའི་ཐ་སྙད། ཐ་སྙད་ནི་ཡང་དག་པའི་ཐ་སྙད་ནི་ཡུལ་སོ་སོའི་སྐད་ཀྱི་ཐ་སྙད་མི་ཤེས་པ་ལ་སློབ་པར་གྲུབ་རུང་བས་གསུངས་སོ། ད་ནི་ལ་དེ་ཟེར་ནོ།